དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་ཤིང་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་བ་ལས་གྲོལ་ཤོག་ཟེར་ཡ་དེ། ཆོས་ཀུན་སྒྱུ་མར་ཤེས་པ་ཟེར་ཡ་དེ། སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུ་ཟེར་ཡ་དེ། ད་དེ་ང་རང་ཚོ་ལ་ཡ། ཉོན་མོངས་ཀྱི་བག་ཆགས་ཡོད་པ་ཡིན་དུས་རྩ་ནས། རང་གི་ནང་གི་བདེ་སྡུག་གི་ཚོར་བ་ཡིན་ནའི་འདྲ། ཕྱིའི་བས་ད་ཡུལ་ན་གང་དང་གང་ཡིན་ནའི་ཁོ་དོན་གྱི་ངོས་ནས་ཡོད་པ་ཅིག་སྣང་ཡོང་གི་འདུག་ག། བྱས་ནས་ད།

གང་འདྲ་ཅིག། ང་རང་ཚོས། ཅིག་གཉེན་ཉེ་དུ་ལ་སོགས་པ་འདི་ཚོའི་གྲས། ཕི་ཀི་ཕ་རོལ་པོའི། གང་འདྲ་དོན་གྱི་ངོས་ནས་ཡོད་པ་ཅིག་བློ་ལ་ཡང་སྣང་ཡོང་གི་ཡོད་རེད་དེ། ཕར་བཙལ་ན། ཨེ་ནི། རྙེད་ཡ་ཡོག་མ་རེད། བྱས་ཙང་ཀ། སྣང་ཚུལ་དང་གནས་ཚུལ་གཉིས། དབྱེ་བ་ཕྱེ་ཡོང་གི་འདུག་ག quantum physics། བྱས་ཙང་ཀ། ད། ཉོན་མོངས་དེ་ཡི་དེ་སྣང་ཚུལ་གྱི་ཐོག་ནས་ཡོང་བསྡད་ཀྱི་འདུག་ག།

སྣང་གནས་མི་མཐུན་པ། ཉོན་མོངས། ཆགས་སྡང་གི་གང་འདྲ་ག་རེ་ཟེར་དགོས་རེད། ཉོན་མོངས་འདི་ཡིས་ཏེ། སྣང་ཚུལ། དོན་གྱི་ངོས་ནས་ཡོད་པ་ཅིག་སྣང་དེ་ཡང་གི་སྣང་ཚུལ་དེའི་ཐོག་ནས་ཨེ་ནི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་སྐྱེས་ནས་ཆགས་སྡང་སྐྱེ་ཡ་དེ་གསལ་པོ་ཞེ་དྲག་རེད། ད། སྣང་ཚུལ་དེ་འདྲ་ཅིག་ཡོད་རེད་དེ། དོན་གྱི་ངོས་ནས་ཡོད་པ་ཞིག་སྣང་གི་ཡོད་རེད་དེ། ཡིན་ནའི་ད་གནས་ཚུལ་ག་འདྲ་རེད་ཟེར་ལབ་པ་ཡིན་ན། བ།

ཨེ་ནི་སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུ་རེད་ཟེར་ད་དེ་བཤད་ཀྱི་ཡོད་རེད། དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་ཤིང་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་བ་ལས་གྲོལ་ཤོག་ཨ་འཐས་ཀྱི་འཛིན་པ་དང་ཞེན་པ་དེ་ཕར་མེད་པ་གཅིག་གིས